ཆར་དུས་སུ་མ་བབས་པ་ལ་སོགས་པ་དང། ད་ནི་ལོ་ཏོག་སེར་བ་དང་དེ་འདྲ་གི་སྐྱོང་བ་བྱས་ནས་དེ་ནི་ས་བྱེ་མ་ར་ས་བྱེ་མ་ར་བྱས་ནས། དེ་ནི་མུ་གེ་བརྒྱབ་པ་ལ་སོགས་པ། དེ་ཚོ་ཡི་ཚུལ་ན་དེ་ནི་རང་གིས་གང་ལ་གང་འདོད་ཀྱི་ཟས་དགོས་མཁན་དེ་ཚོ་ལ་ཟས་ལ་འགྱུར་བ་དང། དེ་ནི་གླིང་དོན་དུ་གཉེར་བའི་ལ་སོགས་གླིང་མ་རག་ནས་ཁ་སྐོམ་མཁན་དེ་ཚོ་ལ་དེ་ནི་གླིང་ལ་འགྱུར་བ་ལ་སོགས་པ། དེ་འདྲ་ཡི།

མི་ཟད་པའི་གཏེར་དཔག་བསམ་གྱི་ཤིང་དང། ཡིད་བཞིན་གྱི་ནོར་བུ་དང། དེ་འདྲའི་དགོས་འདོད་འབྱུང་བའི་ནོར་བུ་ལྟ་བུ་དེ་འདྲ་ཅིག་ལ་འགྱུར་བར་ཤོག་ཟེར། ཡོ་བྱད་མཁོ་དགུ་སྣ་ཚོགས་སུ་མདུན་དུ་ཉེ་བར་གནས་གྱུར་ཅིག་ཟེར་ད། ཡོ་བྱད་རང་གི་གང་དགོས་པ་ཡིན་ན་ཡང། དེར་འགྱུར་བྱས་ནས་གང་ལ་གང་འདོད་ཀྱིས་སོ་སོས་ག་རེ་དགོས་ཀྱི་ཡོད་ན་ཡང་དེ་ལ་འགྱུར་ནས་དེ་ནི་མདུན་དུ་ཉེ་བར་གནས་གྱུར་གྱིས།

བདག་གིས་ལུས་ཅན་ཐམས་ཅད་ལ་ལུས་འདི་ཅི་བདེར་བྱིན་ཟིན་གྱིས། ད་དེ་ནས་བཟུང་སྟེ། དུས་ད་རེས་ནས་བཟུང་སྟེ་བདག་གིས། དེ་ནས་ལུས་ཅན་ཐམས་ཅད་ལ་སེམས་ཅན་ཐམས་ཅད་ལ་རང་གི་ལུས་འདི་ཅི་དགར་བྱིན་ཟིན་ཁྱེད་རང་ཚོ་ག་རེ་ལོངས་སྤྱོད་ཀྱི་ཡིན་ནའི་ང་ཡི་ལུས་དེ་ལ་ལོངས་སྤྱོད་ཤིག་ཟེར་ནས་བྱིན་ཚར་བ་རེད། ད་གཙོ་བོ་གཙོ་བོ་དེ། སེམས། གཏོང་བའི་སེམས་པ་ཡིན་ཏེ་གཏོང་སེམས་སྤེལ་བའི་གི་མན་ངག་དེ་བྱེད་པར་བ་གཏོང་སེམས་སྤེལ་བའི་གི་མན་ངག་བྱེད་པ་མ་གཏོགས་དངོས་སུ་ལུས་ལ་སོགས་པ་དེ་ཚོ་ད་ཡང།

སྤྲེའུ་བོ་དེ་འདྲ་ཁྲིད་བྱས་ནས། ལྟོ་སློང་ག་ཡོང་དུས་སྐབས་ལ། སྤྲེའུ་བོ་དེ་ལ་ག་རེ་བྱེད་ཤོག་ཟེར་ན་མིའི་བདག་པོ་དེས་ག་རེ་བྱེད་ཤོག་ཟེར་ན་བྱེད་དགོས་རེད་པ། འོ་དེ་ནང་བཞིན་བྱེད་བྱས་ནས་རང་ལ་རྩེད་མོ་རྩེ་ས་ལ་སོགས་པ་དེ་འདྲ་བྱེད་པ་ཡིན་ན་ཡང་ཅོ་འདྲི་ག་ཞའི་རྒྱུ་བྱེད་ཀྱང་ཟེར་ག་ཞ་ལ་སོགས་པ་དེ་ཚོ་གི་རྒྱུ་བྱེད་པ་ཡིན་ན་ཡང་བདག་གི་ལུས་འདི་བྱིན་ཟིན་གྱིས་ཟེར།

འོ་དེ་བདག་གི་ལུས་དེ་གཞན་མ་ལ་བྱིན་ཚར་བ་ཡིན་ཟེར་ས། དེ་ལ་ཁ་ཏ་བྱེད་རྒྱུ་ཡོད་མ་རེད། དེ་ལ་གནོད་པར་མི་འགྱུར་བའི་ལས་གང་ཡིན་པ་བྱེད་དུ་ཆུག་ཟེར་དུས་ད་རེས་ནས་བཟུང་སྟེ། སེམས་ཅན་ཐམས་ཅད་ལ་བྱིན་ཚར་བ་ཡིན་ཙང་སེམས་ཅན་ཐམས་ཅད་ལ་ཕན་བདེ་བསྒྲུབ་དགོས་རེད་མ་གཏོགས་སེམས་ཅན་ཐམས་ཅད་ལ་གནོད་པ་བྱེད་རྒྱུ་ཡོད་མ་རེད། སེམས་ཅན་ཐམས་ཅད་ལ་གནོད་ཡ། སེམས་ཅན་གཅིག་ལ་ཡང་དེ་ནས་གནོད་པ་བྱེད་ཡ་གི་ལས་གང་ཡང་བྱེད་རྒྱུ་ཡོད་མ་རེད། རང་གི་ལུས་དེ་བེད་སྤྱོད་ག་རེ་གཏོང་པ་ཡིན་ནའི་སེམས་ཅན་ལ་ཕན་པ་ཤ་སྟག་མ་གཏོགས་སེམས་ཅན་ལ་གནོད་པའི་བྱ་བ་དེ་ཡིན་ན་ཁྱོན་ནས་བྱེད་རྒྱུ་ཡོད་མ་རེད་ཟེར་ལས་གང་ཡིན་པ་བྱེད་དུ་ཆུག་ཟེར་དེ་ཡིན་པ་རེད། བདག་ལ་དམིགས་ནས་ནམ་དུ་ཡང་འགའ་ཡང་དོན་མེད་མ་གྱུར་ཅིག་ཟེར། རང་ལ་དམིགས་བྱས་ནས། སྡིག་པ་ལ་སོགས་པ་ཚོ་བསགས་མཁན་གྱི་སེམས་ཅན་དེ་དུས་ནམ་ཡང་མ་ཡོང་བར་ཤོག་ཟེར་རང་ལ་དམིགས་ནས་རང་ཉིད་དམིགས་ཡུལ་དུ་བྱེད་བྱས་ནས། དཔེར་ན་ཉོན་མོངས་མེད་པའི་ཏིང་ངེ་འཛིན་དང་སྨོན་ནས་ཤེས་པའི་ཏིང་ངེ་འཛིན་ཟེར་ཡང་ན། དེ་ཚོ་དྲངས་ཏེ། ཉོན་མོངས་མེད་པའི་ཏིང་ངེ་འཛིན་ལ་སྙོམས་པར་བཞག་པ་དེ་ཡིན་ཟེར་ན་ནི། དེ་ལྟ་བུ་ཉོན་མོངས་མེད་པའི་ཏིང་ངེ་འཛིན་སྙོམས་པར་བཞག་དེ་ཁྱེད་དེ་ལ་དམིགས་ནས་སེམས་ཅན་གཞན་གྱི་ཉོན་མོངས་སྐྱེ་བའི་དམིགས་རྐྱེན་བྱེད་མི་ཐུབ་བ་དེ་འདྲ་བྱེད་དགོས་རེད་པ། དམིགས་རྐྱེན་བྱེད་མི་ཐུབ་བ་དེ་ནང་བཞིན་བྱེད་བྱས་ནས། རང་ཉིད་དམིགས་ཡུལ་དུ་བྱེད་བྱས་ནས་སེམས་ཅན་གཞན་གྱིས་སྡིག་པ་བསག་པ་ལ་སོགས་པ་དེ་ཚོ་དུས་ནམ་ཡང་མ་ཡོང་བ་བྱེད་ནས། དོན་དང་ལྡན་པ་རྐྱང་རྐྱང་མ་གཏོགས་དོན་མེད་ཀྱི་བྱ་བ་ནམ་ཡང་ཡོང་བར་མ་གྱུར་ཅིག་ཅེས་བདག་ལ་དམིགས་ནས་ནམ་དུ་ཡང་འགའ་ཡང་དོན་མེད་མ་གྱུར་ཅིག་ཅེས་བདག་ལ་དམིགས་ནས། གང་དག་གིས་ཁྲོ་བའམ་དད་པའི་སེམས་བྱུང་ན། རང་ལ་དམིགས་བྱས་ནས་སེམས་ཅན་གང་དག་གིས་སེམས་ཅན་གང་ཡང་རུང་བ་ཅིག་གིས་རང་ལ་དམིགས་ནས་ཁྲོ་བ་ལ་སོགས་པ་འདི་ཚོ་གལ་སྲིད་སྐྱེས་པ་ཡིན་ན་དང་པོ་དེ་ཡིན་ན་རྩ་ནས་མ་སྐྱེས་པར་ཤོག་ཅིག་རེད་པ་ཁྲོ་བ་དང་ཞེ་སྡང་འདོད་ཆགས་ཁོང་ཁྲོ་ང་རྒྱལ་ལ་སོགས་པ་གང་ཡང་མ་ཡོང་བར་ཤོག། ད་གལ་སྲིད། ལས་ཀྱི་དབང་གིས་རང་དབང་མེད་པར་བྱས་བྱས་ནས་དེ་འདྲ་ཡང་རང་ལ་དམིགས་ནས་ཁྲོ་བ་ལ་སོགས་པ་དེ་ཚོ་གལ་སྲིད་ཡོང་རྒྱུ་ཡོད་ན་ཡང་དེ་ཡི་སྟོབས་ཀྱིས་དེ་ཡི་སྟོབས་ཀྱིས་སེམས་ཅན་རང་ལ་ཁྲོ་བ་དེ་ཁྱེད་དེ་ཡིན་ན་ཁྲོ་བའི་དབང་གིས་ངན་སོང་གསུམ་གྱི་སྡུག་བསྔལ་ལ་སོགས་པ་མ་མྱོང་བར་བྱས་བྱས་ནས་དོན་དང་ལྡན་པ་ཅིག་ཡོང་བར་ཤོག་ཟེར་སྨོན་ལམ་རྒྱག་རྒྱུ་ཡིན་པ་རེད། བདག་ལ་དམིགས་ནས་གང་དག་གིས་ཁྲོ་འམ་དད་པའི་སེམས་བྱུང་ན། ཅི་དང་ནི་ཁྲོ་འམ་མ་དད་སེམས་བྱུང་ན། དེ་འདྲ་བྱས་ཟེར་དགོས་གསུང་གི་འདུག་དུས་འགྲེལ་པ་དེ་ཚོའི་གོང་ཁ་ན་ཁྲོ་འམ་དད་པའི་སེམས་བྱུང་ན་ཟེར། མ་དད་སེམས་བྱུང་ན་ཟེར་དེ་དག་པ་རེད་ཟེར་དད་པའི་སེམས་བྱུང་ན་ཟེར་དེ་མ་དག་པ་རེད་ཟེར་འགྲེལ་པ་ཚང་མ་མཐོང་རྗེས་ལ་ཁྲོ་འམ་དད་པའི་སེམས་བྱུང་ན་ཟེར་དེ་དེ་འདུག་དེ་ག་རེ་རེད་ཟེར་ན། ཁྲོ་འམ་དད་པའི་སེམས་བྱུང་ན་ཟེར་དེ་རང་ལ་དམིགས་ཏེ་ཡག་པ་ཡང་བྱེད་ཀྱི་རེད་སྡུག་པ་ཡང་བྱེད་ཀྱི་རེད་བ་འགའ་ཞིག་འགའ་ཞིག་གིས་རང་ལ་དམིགས་ནས་རང་ཉིད་དམིགས་ཡུལ་དུ་བྱས་བྱས་ནས་ཡིད་དུ་མི་འོང་བ་ཅིག་མཐོང་བྱས་ནས་རང་ལ་ཁོང་ཁྲོ་ཟ་ཀྱི་རེད་བ། འགའ་ཞིག་འགའ་ཤས་རང་ཉིད་དམིགས་ཡུལ་དུ་བྱས་ཏེ་ཡིད་འོང་གི་རྣམ་པ་གཅིག་ཏུ་མཐོང་བྱས་ནས་ཡང་འགའ་ཞིག་འགའ་ཤས་དད་པ་བྱས་པ་དེ་འདྲ་ཡང་སྲིད་ཀྱི་རེད། ད་གང་དག་ཀྱང། ཁྲོ་བ་བྱས་བྱས་ནས་མི་དགེ་བའི་ལས་བསགས་པ་ཡིན་ནའི་འདྲ། དད་པ་བྱས་བྱས་ནས་དགེ་བའི་ལས་བསགས་པ་ཡིན་ནའི་འདྲ། ཚང་མ་ཐམས་ཅད་ལ་ཕན་པར་ཤོག་ཟེར་ཡག་པོ་བྱེད་མཁན་དེ་ལའང་ཕན་པར་ཤོག། མི་དབང་སྡུག་པོ་བྱེད་མཁན་དེ་ལའང་ཕན། ཁོ་གི་ལས་ངན་པ་གི་འབྲས་བུ་དེ་ཁོ་ལ་མ་སྨིན་པ་བྱས་བྱས་ནས་ཁོ་ལ་བཟང་པོའི་ལས་སྨིན་པར་ཤོག་ཟེར་བྱང་ཆུབ་སེམས་དཔའ་སྨོན་ལམ་རྒྱག་ཡོད་དེ་དེ་ཡང་ཕལ་ཆེར་འགྲིག་མི་འགྲོ།

བཀའ་སྩལ་གྱི། རྒྱལ་པོ་བྱམས་པའི་སྟོབས་ཞེས་པ། རྒྱལ་པོ་བྱམས་པའི་སྟོབས་ཟེར་མཁན་དེས་ནི་གནོད་སྦྱིན་ལྔ་ལ་ཁྲག་སྦྱིན་པ་ལ་སོགས་པ་དང་ད་ལྟ་ན་དེ་ནང་བཞིན་བྱས་ནས་རྒྱལ་པོ་ཟླ་བ་ལ་སྐྱེ་བ་བཞེས་པ་དེའི་ཚེ་ན་དབུ་སྦྱིན་པ་གཏོང་བ་ལ་སོགས་པ་དང། ཡང་ན་ནི་རི་དྭགས་ལ་སྐྱེ་བ་བཞེས་པ་དེའི་ཚེ་ན་རི་དྭགས་པགས་པ་ལ་ཆགས་བྱས་ནས་བསད་ག་ཡོང་མཁན་དེ་ཚོ་ལ་ནི་འཕར་སྣོན་བྱེད་ཀྱི་བར་བྱས་ནས་ཁོ་ཡི་དོན་བསྒྲུབ་པ་དང། ཡང་ན་ནི་གླང་པོ་ཆེའི་སྐྱེ་བ་བཞེས་པ་དེའི་ཚེ་ན་སེམས་ཀྱི་དབུས་སུ་འཕོ་བ།

སེམས་ཅན་ཐམས་ཅད་གནས་པར་བྱས་ཏེ་འབྱུང་བ་བཞི་པོ་དེ་གིས་གནས་པར་བྱེད་ཐུབ་ཡོད་རེད་པ། ཕྱིའི་འབྱུང་བ་དེ་དག་ལ་བརྟེན་ནས་དེ་ཚོ། ཅི། འདུས་པ་ལ་བརྟེན་ནས་ཕྱི་སྣོད་ཀྱི་འཇིག་རྟེན་དེ་ཆགས་པ་རེད་པ། ནང་གི་འབྱུང་བ་བཞི་འདུས་པ་ལ་བརྟེན་ནས་ང་རང་ཚོ་སྲོག་གནས་པ་དེ་བྱུང་བ་རེད་པ། ནང་གི་འབྱུང་བ་བཞི་པོ་དེ་ཆ་སྙོམས་པོ་མ་གནས་ན་སྲོག་དེ་གནས་ཐུབ་ཀྱི་མ་རེད་ནང་གི་འབྱུང་བ་བཞི་པོ་དེ་ཆ་སྙོམས་པོ་ཡག་པོ་ཅིག་གནས་པ་ཡིན་ན་དེ་ནས་སྲོག་དེ་གནས་ཐུབ་ཀྱི་རེད་གནས་ཐུབ་ཀྱི།